རིམ་པ་བཞིན་འདུལ་བའི་གཉེན་མཚན་འཚུབ། ཁྱེད་དེ་ཚོ་མེད་གི་སོ་སོ་བའི་ཇོ་དུ་ཡོད་ག། ང་ཁྱེད་ཚོ་ག་ར་སྣ་མ་ས་མེད་གི་གོ་ལ་གན་ཐང་དེ་ཚོ་མེད་གི་ལྷམ་དེ་ཚོ་བཙུགས་དུས་ཇོ་དེ་ད་རུ་ར་ང་ཁྱེད་གི་གཟུགས་ཁ་ལུ་སྨན་དེ་ཚོ་སོ་སོ་སོ་སོ་བའི་ལྟུ་དེ་ཇོ་ད་ལུ་དེ་ཚོ་མེད་ང་ཁྱེད་གི་ད་རེ་ཚ་སྐབས་ཚོ་ང་ཁྱེད College ན་ལུ་ཇོ School ན་ལུ་ཇོ་ག་དེ་ར་ཇོ་དེ་ར་བེ་རུ་ར་ང་ཁྱེད་ཚོ་གི་གོ་ལ་གན་ཐང་གི་ད་དེ་གི་བེ་ར་མི་དེ་ཚོ་སྣ་མ་ས་མེད་ཧ་ལས་དེ་དེབ་ཨི་མེད།

སྡེ་དགེ་དོ་རུ་ར་ཕྱི་ན་ལུམ་གཙང་ཐ་མི་ད་བ་ལུ་བ་ཕྱི་ཁལ་པ་ཤེ་ཤེ་ཇོ་ད་ལུ་ཕྱ་རོ་ཏོ་ས་དུས་ཚུགས་ཁོ་གི་ཁིག་དི་ར་ཇོ་དི་གི་བས་དི་ཕྱ་རོ་དུས་ཚུགས་ལས་ཁོ་གི་ག་ཅི་ཁོ་ཅི་ཅིན་དི་གི་བས་དུས་ཚེ་ཁོ་ཏིན་ད་དི་ཇོ་ཨི་མེ་དེ་བས་ཇོ་ད་ལུ་ཨ་ཡི་ཨ་པ་དུས་ཚུགས་མ་ངེ་གི་བུ་དི་ན་མ་སེ་མེ་མེ་ཕྱེ་ར་ཇོ་མེ་སེ་ང་ཅི་ལོའི་དུས་ཚུགས་མེ་གི་ལབ་དི་བས་ཡུ་དེ་དུས་ཚུགས་མེ་ལབ་དུས་ཧོམ་ད་ལུ་ང་ཅི་གི་ག་དེ་བས་བེ་གོ་ག།

འདུས་སུ་མེད་ཀྱི་སེམས་ཁ་ལོ་མ་བཞག་པ་ལུ་ཀྱི་མཆོད་ཆུ་ང་ལྟ་བུ་རང་ཉིད་ཀྱི་སེམས་ཀྱི་ནང་ན་ལེ་ར་ཡ་ཐུག་བསྡུས་པར་ཡུས་ཡུས་སུ་ལབ་པའི་ལུ་ཆུ་ང་གཅིག་གི་ཧ་གོ་ཡི། འདི་ཅམ་ཅི་མིན། ད་ར་ཨང་བཞི་གི་གསུམ་གི་ནང་ན་ལེ་པ་ལྟ་བ་དེ་འོང་མདའ་ལུ། འདི་ཁ་ལོ་ང་གཅིག་མཐོང་བསྡུས་པའི་ཡུས་ཀྱི་མཆོད་ཆུ་ལྟ་བུ་རང་ང་དང་ཆ་དེ་ར་འདུག། ཀྱི་མཆོད་ཆུ་ནམ་ཅི་ར་བེ་རུ་ང་ངག་གི་བོ་ལོ་ཁ་ར། བདུད་དུ། བདུད་རྩི་མེད་ངེད་ཀྱི་སེམས་ཀྱི་ནང་ན་ལོ་ར་ཀུན་སྤྱོད་ཆུའི་བདུད་རྩི་མེད་ཀྱི་དམ་དཔལ་གྱི་ཐུགས་ཉིད་ཀྱི་སྒོ་ལས་པའི་ངའི་སྐུ་མདུན་ལོ་ར་ང་ད་ལྟ་བུ་ར་ང་ད་ང་ག་ཏེ་ཇོ་རུ་ར་ང་ག་ཅི་ལ་བེ་རུ་ར་ཀུན་སྤྱོད་ཆུ་ཀྱི་ང་ལོ་རྣམ་སྣང་སེམས་པའི་རོ་རམ་ཟས་དེ་ནའི། བདུད་རྩི་མེད་ཀྱི་ལ་ང་ལོ་བེ་དུས་ཡོད་པའི་སྒོ་ལས་པའི་ཀུན་སྤྱོད་ཆུ་ལོ་ལྟ་བུ་ར་བཀའ་དྲིན་ཆེ་ཟེར་ཞུ་སུབ་དབང་དང་ཐོབ་ང་ལོ་ནའི།

དུ་རུ་སྡེ་ལྕམ་གྱི་མེ་མེ་ཨ་ང་ན་ལུ་སྟག་འདི་འཇོག་ད་ལུ་ང་འདི་མནའ་མ་སེ་མེད་གི། ཀྱོན་ཁྱོད་ཀྱི་འུ་འུ་ལེ་ར་ཁུ་སིམ་སེ་སྡེ་སྡེབ་ཅིག་ཡིན་མེ་ད་འདི་བཟོ་མེ་ཁུ་སིམ་སེ་མ་སྡེ་བ་ལུ་ང་དོང་ཁ་ལུ་རྫུས་འདུག་གི་བས་ཁོང་གི་བཟའ་མི་གི་ཞུ་གོ་འདི་ནམ་ཁྱེད་ར་བེ་རུ་ང་བཟའ་སུབ་ཨོང་ད་སྟོབས་ཀྱོན་ཁྱོད་ཆུ་གི་མནའ་ཡིན་སེ་ལ་བི་ལུ་ཆུ་ང་ཅིག་ཏུ་གོང་ཡིག་ད་ཨ་ང་ན་ལུ་ཁྱེད་ཀྱི་ལས་བྱེད་པའི་སྟག་འདི་འཇོག་ད་ལུ་ལས་བྱེད་པའི་ཁྱེད་ཀྱི་སྟག་འདི་འཇོག་སུབ་ལྷབ་སུབ། འདི་ཁ་ལོ་ཏྲི་དེར་འདུག་ང་བཅས་ནམ་ཅི་ར་བེ་རུ་ང་བཅས་ཟ་དེ་འཇོག་ད་ལུ་འདི་ཟ་ཟའུ་ཡི་ཀོ་ལེ་བེ་ང་གི་གུ་ལེ་འདི་ཟ་ཟའུ་གི་གུ་ལེ་བེ་འདི་ཟ་འདི་ག་ཅི་ཟ་ཡི་ག་འདི་གི་ང་ལུ་ལུ་ཇུ་འདི་ཚོས་ང་ལུ་གཤེགས་དེ་བེ་ཡུ་ད་ང་ལུ་གཤེགས་དེ་ཡོབ་ད་ལུ་ད་འདི་ཚོས་ང་ལུ་ཀོ་བཞག་དེ་ཡ་སེ། སེ་རྣོ་དེ་བས་བདུད་མོ་ཀོ་སེ་མེ། ད་རེ་དོ་རུ་ར་ང་རྣམ་སེ་ཟ་ནི་མི་བ་ལུ། ལ་ལས་ཤ་ཅི་དི་སུ་མེ་གི་ད་ག་ཅི་ཟ་ནི་ན་རྣོ་སམ་ཏང་ནི་བཏུད་མོ་བདུད་མོ་ཀོ་སེ་ལ་བི་ལོ་ཇུ་ང་ཅི་ཙུ་ཀ་ར་ཧ་ཀོ་དི་བས་ཡུ། ད་དོ་རུ་ར་ཀེ་མཆོད་གི་ང་ལུ་རྣམ་མ་སེ་མེ་གི། ཡ་ལོང་སོབ་གི་ཨོང་ད་སྟོབ་ཨོང་ད་སྟོབ་སེ་མ་ཤུབ་རུ་ཅི་ཁུ་ཀོ་དི་ཙུ་ཀ་ར་ང་ཅི་ལུ་ན་ཡིན་སེ་ལ་བི་ལོ་ཇུ་ང་ཅི་གི་ཧ་ཀོ་དི་བས་ཡུ། ད་ཨང་གྲུ་ན་ལུ་ཏཱ་དི་ཇོ་ལུ་རུ་ཅི་བས་ཅིན་ཀེ་མཆོད་གི་ང་ལུ། དོ་རུ་ར་ཤི་དི་ཡ་སེ་དོ་རུ་ཡ།

ང་འདི་ཡར་ལོངས་འདི་བས་ངེད་ན་ཡོད་ཡོད་ཚད་ལབ་དུས་རྗོ་སུབ་ང་ཆི་ལུ་ནའི་སྙེམ་བྱེད་ཀྱི་ཚེ་ངའི་མནའ་མ་སེམས་བའི་ཧ་ལས་དེ་ཡི་འདི་གི་སྟེང་ལས་ངའི་ཨམ་ཙི་དེ་གི་ང་ལོ་ལབ་དུས་བྷིང་ཆུ་ན་དུས་རུ་ཆི་ཁི་ཅེས་མི་ནུས་པ་གི་དོ་རུ་ར་རུ་ཨ་ལུ་འདི་འདི་ཁ་ལོ་ཡུལ་མི་གི་མི་འདི་ཚོས་ག་ར་བུམ་ཙ་ཙི་མེད་འདི་ཚོའི་ལོ་ཨ་ནེམ་ཅི་དུས་རུ་བསྟན་ཚེ་ལབ་ད་ལུ་ཁོང་གི་བསྟན་བསྟན་སུབ་ཆོས་ལོ་དུས་རུ་བསྟན་ཚེ་ལབ་ད་ལུ་ཆོས་ཤི་ཁི་ཅེས་བསྟན་ནི་མི་བི་གི་ཆུ་དོང་ཁ་ལུ་ག་དེ་བས་འདོད་བི་མོ

འདི་སྨིན་དུ་ཅི་གི་བར་ན་ལེ་ར་སྙིང་ན་ལུ་ཏུ་རུ་ཡོད་བཙུན་མས་འདི་བཟུ་མེད་ཚུགས་ཨི་མེད། ང་གོ་ལ་གེ་མི་གོ་ལས་པའི་རྣམ་ས་ཧིན་གསང་ཚད་གི་ནི་ཇོ་ནི་འདི་གི། ཉིན་གཅིག་གི་ཚེ་དོ་རུ་ར་ང་ཡ་འདི་བཟུ་མེད་གི་ཇུ། བཟུ་འདི་ཚོད་པ་ཁ་བའི་ཆུ་ཆུ་བའི་ཇོ་ཨུ་ད་ལུ་ཁོང་གི་སྙིང་ན་ལུ་ཏུ་རུ་ཡོད་དུ་ཡོད་དུ་བཙུན་མས་ཚུགས་ཨི་མེད། ཨི་མ་གོ། ཧོ་ནི་བཟུ་མེད་གཉན་སེ་མི་བྱམས་ད་བུན་སེམས་འདི་ཚོད་རང་གི་སེམས་གི་ན་ན་ལེ་ར་ར་རྣམ་སངས་ཁྱི་ཀོ་ཡུའི་སྙིང་ན་ལུ།

ཆེ་གི་རྨི་ལམ་རྟ་བདུད་ར་འཇོག་གོ། རྨི་ལམ་རྟ་བདུད་འཇོག་ད་ལུ་རྟ་ཕུག་ར་ཆེ་ད་ཆག་དེ་ར་བཞུགས་ཟེར་ལབ་པའི་ལུ་ཆུ་ཆེ་གི་ད་རེ་གི། ཧ་ན་གི་རྨི་ལམ་གི་ག་ཏི་གསུམ་རྟ་བདུད་ག་འདི་གི་ནང་ཞིང་ཆེ་ལུ་མནའ་མ་སེ་མའི་རོ་རམ་ཟེར་དེ་ནའོ། དོ་རུ་ར་ཨང་བརྒྱད་དགུ་བཅུ་ཐམ་ནོར་བུ་རྟ་དེ་འཇོག་ད་ལུ་མནའ་མ་སེ་མའི་གི་མ་གའུ་ཆེ་གི་ཆག་མ་གོ་བས་ཆེ་ལུ་རྣམས་སུ་ཁྱུད་ཁོག་ཆེ་ལུ་ཐོབ། ད་ང་ཅེ་གི་ཨང་དགུ་ན་ལུ་རྟ་ཧུ་ད་ལུ་ང་ཅེ་ཚུ་ག་ར་གི་ཧ་གོ་དེ་བས་ཡུས་ང་ཅེ་ཚུ་ལུ་མནའ་མ་སེ་མའི་སྐུ་སེམས་སེ་བས་དབྱིབས་དེ་བདུད་ནི་མེ་མེ།